ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan ཐོག་བསྐྱོད་རོགས། SBS བོད་སྐད་སྡེ་ཚན་ནས་ཐེངས་འདིའི་ཨོ་གླིང་སྐུ་ཚབ་དོན་གཅོད་ཁང་གི། རྒྱ་རིགས་འབྲེལ་མཐུད་པ་འབའ་པ་སྐལ་བཟང་རྒྱལ་མཚན་ལགས་དང། བོད་མིའི་སྒྲིག་འཛུགས་ནས་ཉེ་ཆར་ཁོང་ཉིད་ཐེ་ཝན་སྐུ་ཚབ་དོན་གཅོད་བསྐོ་བཞག་གནང་གཏན་འཁེལ་ཡོད་པ་དེའི་སྐོར་བཅར་འདྲི་གླེང་མོལ་ཞུ་གི་ཡིན། ང་སངས་རྒྱས་རྡོ་རྗེ་ཡིན། ཐོག་མ་དེར་སྐུ་ངོ་ལགས་ཐེ་ཝན་སྐུ་ཚབ་དོན་གཅོད་ལ་བསྐོ་བཞག་གནང་བ་དེ་ལ་འཚམས་འདྲི་ཞུ་གི་ཡིན། དེ་ལས་གསར་འགོད་པ་སངས་རྒྱས་རྡོ་རྗེ་ལགས་དང། ཨ་ནི་གསར་འགྱུར་གསན་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན།
དེ་ནས་སྐུ་ངོ་ལགས་ཐོག་མ་དེར། ཨ་ནི་ཁྱེད་རང་ཐེ་ཝན་སྐུ་ཚབ་དོན་གཅོད་ལ་བསྐོ་བཞག་བྱས་ཡ་གི་གནས་ཚུལ་དེ་གོ་དུས། མ་འོངས་པའི་ལས་དོན་གི་ཆ་ནས་རེད་ཨ་ནི་དེ་ག་ནང་བཞིན་ནང་མི་གི་འཚོ་བའི་གནས་སྟངས་ཐད་ལ་རེད། བསམ་ཚུལ་འདྲ་བོ་དེ་འདྲས་ག་འདྲས་འདྲ་བོ་ཞིག་སླེབས་སོང།
ང་རང་ལ་མཚོན་པ་ཡིན་ནའི་ད་བོད་ནང་དུ་སྐྱེས་ནས་བོད་ནང་དུ་འཚར་ལོངས་བྱུང་དེ་ག་ནང་བཞིན་གྱི་རྒྱ་ཡིག་དང་སྐད་ཡིག་གཉིས་ཀྱི་ཐོག་ལ་སློབ་སྦྱོང་བྱས་པ་མ་ཚད་ཨ་ནི་རྒྱ་ནག་ལ་ནང་གི་ལས་ཁུངས་ནང་དུ་ལས་ཀ་གི་ཉམས་མྱོང་གང་ལ་གང་འཚམས་ཅིག་བསགས་པ་བྱས་ཉམས་མྱོང་དེ་དག་ལ་བརྟེན་ནས་ང་ཚོ་བཙན་བྱོལ་བོད་གཞུང་གི་ཐོག་ལ་ལས་ཀ་བྱེད་ཡག་གི་ཆེད་དུ་ང་རྒྱ་གར་ནང་སླེབས་ཏེ་བདེ་སྲུང་བོད་གནས་ཉམས་ཞིབ་དང་ཕྱི་དྲིལ་ལས་ཁུངས་དེ་ག་ནང་བཞིན་བོད་མི་མང་སྤྱི་འཐུས་ཨོ་སྟྲུ་ལི་ཡ་རྒྱ་རིགས་འབྲེལ་མཐུད་པ་ཨ་ནེ་ལས་ཀ་གི་ཉམས་མྱོང་མང་པོ་ཅིག་བསགས་ཏེ་ད་ལྟ་བར་དུ་སླེབས་པ་རེད་དེ་ཡིན་དུས། ཨ་ནེ་ཉེ་བའི་ཆར་ལ། ཨ་ནེ་བོད་གཞུང་བཀའ་ཤག་ནས། ཨ་ནེ་ང་རང་ཐེ་ཝན་སྐུ་ཚབ་དོན་གཅོད་དུ་ཨ་ནེ་བསྐོ་བཞག་གནང་བ་ལ་སོ་སོ་གི། ཨ་ནེ་མི་སྒེར་གྱི་མི་ཚེ་དང། ཨ་ནེ་ནང་ཚང་ཅིག་ལ་ཅིག་ཨ་ནེ་བརྩིས་པ་ཡིན་ན་དེ་ནི་ཧ་ཅང་གི་ཨ་ནེ་གཟི་བརྗིད་ཆེན་པོ་བྱས་པ་དང། ཨ་ནི་ཆེ་མཐོང་ཅིག་ཡིན་པར་ངོས་འཛིན་ཞུ་གི་ཡོད་དེ་ནང་བཞིན་གྱི་ལས་ཀ་དེ་ཡང་ཧ་ཅང་གི་ཨ་ནི་ལས་འགན་ལྗིད་པོ་ཞིག་དང། དེ་ག་ནང་བཞིན་གྱི་འགན་ཆེན་པོ་ཞིག་ཡོད་པ་ཡིན་དུས། ཨ་ནི་ག་རེ་ཟེར་ཨ་ནི་ལས་དོན་དེ་ཚོ་གི་སྡིངས་ཆ་དེ་འདྲ་གལ་ཆེན་པོ་ཅིག་གི་ཐོག་ལ་ཨ་ནི་བསྐོ་གཞག་གནང་བ་དེ་ལ་ཨ་ནི་གཅིག་བྱས་ནས་ཨ་ནི་སོ་སོ་གི་མུ་མཐུད་དུ་ཞབས་ཞུ་ཞུ་ཡག་གི་གོ་སྐབས་ཡག་པོ་ཅིག་རག་ལས་ལྷག་པར་དུ།

ལས་ཀ་བྱེད་སྟངས་ཐད་ལ་ཡང། ཨ་ནེ་ལེགས་ཉེས་བླང་དོར་འདི་འདྲ་ཞིག་བྱེད་དགོས་ས་རེད་བསམ་པ་གི་དགོངས་ཚུལ་དེ་འདྲས་ག་རེ་འདྲ་བོ་ཞིག་ཡོང་དགོས་ན། ད་སྔ།
Australia ནང་ལོ་གཉིས་ལས་ཀ་བྱས་པའི་གི་ཉམས་མྱོང་དེ་གི་ཐོག་ལ། ཨ་ནེ་སྤྱི་ཡོངས་རྒྱ་མི་མཉམ་དུ་འབྲེལ་བ་བྱེད་སྟངས་རེད་དེ་ག་ནང་བཞིན་གི་བོད་མི་དང་འབྲེལ་བ་བྱེད་སྟངས་དེ་ཚོ་དང་འབྲེལ་བའི་ཐོག་ལ་ཨ་ནེ་མ་འོངས་པར།

གཏན་སྡོད་བྱེད་མཁན་གྱི་བོད་མི་དེ་ཉུང་ཉུང་རེད་ཡིན་ན་ཡང། ད་ཆ་བོད་བརྒྱུད་ནང་བསྟན་གྱི་ཆོས་ཚོགས་ཁག་གི་ནང་དུ་ནི་ལྷག་པར་དུ། ཕྱི་ཟླ་དགེ་འདུན་པ་མང་པོ་ཞེ་པོ་ཅིག་ཆོས་བརྒྱུད་ཁག་གི་ཁོ་ན་དེ་བ་ནི་ཕེབས་དགོས་ཡོད་དེ་ཡིན་དེ་ནི་ཁོང་ཚོ་མཉམ་དུ་ལ་ཕྱི་འབྲེལ་བ་ཤུགས་ཆེར་གཏོང་དགོས་ཡ་དེ་ཚོ་སྔོན་མ་གི་ལས་ཀ་གི་ཉམས་མྱོང་རེད་དེ་ག་ནང་བཞིན་ནང་བྱོན་ཡིན་པ་ཡིན་ན་ཡང། ཕྱི་རྒྱ་གར་བསྡད་པ་ཡིན་ན་འདྲ་ནི་ཨོ་སི་ཀྲི་ལི་ཡ་བསྡད་པ་ཡིན་པ་ཡིན་ན་ག་དུས་ཡིན་པ་ཡིན་ན་ཡང་མི་དང་མི་བར་གི་ཨ་ནི་འབྲེལ་བ་དེ། ཨ་ནེ་གཏིང་ཟབ་པོ་འདྲ་ཡོད་པ་ཡིན་དུས་ཨ་ནེ་དེ་ཚོ་དེ་འབྲེལ་བ་བཟོ་ཡག་དང་ཨ་ནེ་ལས་ཀ་བྱེད་ཡག་ཐོག་ལ་ཨ་ནེ། དཀའ་ངལ་གང་ཡང་འཕྲད་གི་མ་རེད་དྲན་གི་འདུག། ཨ་ནེ་ལྷག་པར་དུ། ད་ག་རེ་ཟེར་དགོས་རེད་ད་དེ་ཐེ་ཝན་འདྲ་པོ་ཅིག་ཆ་བཞག་པ་ཡིན་ན་ད། སྤྱི་ཡོངས་གི་རྗེས་གཅིག་གི་རྒྱ་ནག་མཉམ་དུ་གདོང་ཐུག་བྱེད་ས་གི་ཨ་ནེ་མདུན་མདུན་གི་མདུན་ར་ལྟ་བུ་ཅིག་ཆགས་ཡོད་པར་མ་ཟད་མ་འོངས་པར་རྒྱ་ནག་དམངས་གཙོ་ངོ་བོ་ཅན་དུ་འགྱུར་ཡག་གི་ཆེད་དུ་ལ་དཔེར་དེ་ཐའེ་ཝན་དེ་མིག་དཔེ་བླང་ས་ཀྱི་ས་ཆ་ཅིག་ཡིན་པ། ཨ་ནེ་རྒྱལ་སྤྱི་གི་ཐོག་ལ་ཡིན་པ་ཡིན་ན་ཡང། ད་ག་རེ་ཟེར་དགོས་རེད་ད་ལྟའི། རྒྱ་ནག་མཉམ་དུ་ལ་བྱེད་སའི་རང་དབང་དམངས་གཙོ་གི་འཐབ་རྩོད་བྱེད་ས་ནི་ཐའེ་ཝན་དེ་ནི་ནུས་པ་ཆེན་པོ་ཅིག་ཐོན་ཡ་གི་ལུང་པ་ཅིག་ཡིན་པ་ཡིན་དུས་ཨ་ནེ་ཐའེ་ཝན་དང་བོད་མི་གཉིས་ཀྱི་བར་ལ་དམིགས་བསལ་གྱི་འབྲེལ་བ་ཡོད་པ་དེ་ག་ནང་བཞིན་གྱི་ཐའེ་ཝན་གྱི་གཞུང་དམངས་གཉིས་ཀྱི། ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཧ་ཅང་གི་སྒོ་ནས་དད་གུས་ཆེན་པོ་ཡོད་པའི་དེ་འདྲ་ཅིག་གིས་ག་རེ་ཟེར་དགོས་རེད་ད་ཅིག་གནས་བབ་དང་ཁོར་ཡུག་ཅིག་ཡོད་པའི་ཐོག་ལ་ཨ་ནི་ཐེ་ཝན་ལ་འགྲོ་ནས་ཕྱག་ལས་ཀྱི་ཡིན་ན་འདྲ་ལས་ཀ་ག་རེ་བྱས་པ་ཡིན་པ་ཡིན་ན་ཡང་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དེ་ག་ནང་བཞིན་གྱི་ཆོས་བརྒྱུད་ཁག་ཨ་ནི་དེ་ག་ནང་བཞིན་གྱི་བོད་མི་ཚང་མ་ལ་ལས་ཀ་ཅིག་གང་བྱས་པ་ཡིན་ནའང་ཨ་ནི། ཅིག་ག་རེ་ཟེར་དགོས་རེད་ད་སྟབས་བདེ་པོའི་ཐོག་ལ་བྱེད་ཐུབ་ཡག་གི། ཨ་ནི་ཉམས་མྱོང་དེ་ཕུན་སུམ་ཚོགས་པ་བསགས་སོང་བསམ་བསམ་བྱས། ཐེ་ཝན་སྐུ་ཚབ་དོན་གཅོད་ཀྱི་ཨ་ནི་ཕྱག་ལས་དེ་ལ་དུས་ཡུན་གྱི་ཚད་གཞི་འདྲ་བོ་དེ་འདྲའི་ག་འདྲ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད།
རྩ་བའི་གི་ཨ་ནི་ཕྱི་རྒྱལ་སྐུ་ཚབ་དོན་གཅོད་ལས་ཁང་ཁག་གི་སྐུ་ཚབ་དོན་གཅོད་ཀྱི་ལས་ཡུན་དེ་ལོ་བཞི་ཆགས་ཀྱི་ཡོད་རེད་དེ་ག་ནང་བཞིན་ཨ་ནི་བཀའ་ཤག་གིས་དམིགས་བསལ་དགོས་གལ་གཟིགས་པ་ཡིན་ན་ཨ་ལོ་གཉིས་འཕར་འགྱངས་ཨ་ནི་བྱེད་ཆོག་ཡག་གི་གནས་སྟངས་དེ་འདྲ་ཅིག་ཆགས་བསྡད་ཡོད་རེད་དེ

ཀྱི་འབྲེལ་ལམ་དེ་ལ་བཙུགས་ཡག་གི་ཆེད་དུ་ལ་ཨ་ནི་རྡ་རམ་ས་ལ་ཨ་ནི་ཟབ་སྦྱོང་དུ་འཁྲིད་ཡག་དང་དེ་ག་ནང་བཞིན་གྱི་ཟབ་སྦྱོང་དུ་མཉམ་ཞུགས་བྱེད་ཡག་གི་ལས་ཀ་མང་པོ་ཅིག་བྱས་པ་རེད་ཡིན་ན་ཡང་ད་ལྟའི་ཆ་ལ་རྒྱ་རིགས་འབྲེལ་མཐུད་པ་ཚབ་དེ་སྐུ་ཞབས་སུས་གནང་གི་ཡིན་པ་དང་མི་འགྲོ་སུ་གཏན་འཁེལ་བྱས་པ་ད་ལྟ་དམིགས་བསལ་གྱི་ཐག་གཅོད་གང་ཡང་གནང་ཡོད་མ་རེད་ཡིན་ནའི་ངས་ཡིད་ཆེས་བྱེད་ཐུབ་པ་ཞིག་ལ་ང་ཚོས་ད་ལྟ་དེ། བཙན་བྱོལ་གྱི་སྤྱི་ཚོགས་ཀྱི་ནང་དུ་ཨ་ནེ་རྒྱ་ཡིག་ཤེས་མཁན་དང་དེ་ག་ནང་བཞིན་གྱི་ཨ་ནེ་བོད་བོད་ཀྱི་ལས་དོན་ལ་ཨ་ནེ་ལས་དོན་མུ་མཐུད་དུ་འགྲོ་ཡག་གི་ཆོད་སེམས་ཡོད་མཁན་མི་ཧ་ཅང་མང་པོ་ཡོད་རེད་དྲན་གྱི་འདུག།
ཨ་ནེ་སྐུ་ངོ་ལགས་ད་འདས་པའི་ལོ་ཁ་ཤས་ནང་ལ་ཡ་ད་རྒྱ་རིགས་འབྲེལ་མཐུད་པའི་གི་ཕྱག་ལས་གནང་ཡོད་རེད་ཨ་ནེ་དུས་ཡུན་དེའི་རིང་ལ་ཡ། དཀའ་ངལ་དང་རྙོག་དྲ་འདི་འདྲ་ཞིག་འཕྲད་སོང་བསམ་པ་ཞིག་དང་ཡང་དུས་ཡུན་དེའི་རིང་ལ་ཡ་གྲུབ་འབྲས་འདི་འདྲ་ཞིག་ཐོན་སོང་བསམ་པ་དེ་འདྲའི་ག་རེ་འདྲ་བོ་ཞིག་ཡོང་གི་ཡོད་ན། ཨ་ལགས་སོ་དེ་ནས་ང་ད་ལྟ་ཨོ་སི་ཀྲི་ལི་ཡ་རྒྱ་རིགས་འབྲེལ་མཐུད་པ་གི་ལས་ཀ་དེ་བྱས་ཏེ་ད་ལོ་བཞི་ཨ་འཁོར་གྲབས་ཡོད་རེད་ད་དེ་ཡིན་དུས། རྩ་བའི་གི་རྒྱ་རིགས་འབྲེལ་མཐུད་པ་ཨ། བྱས་དང་མ་བྱས། ཨ་བྱས་པ་མེད་པ་སྔོན་མ་རྒྱ་གར་རྡ་རམ་ས་ལ་ཡོད་པ་ཡིན་ན་ཡང་སོ་སོ་ཨ་ནི་གཞུང་གི་ལས་ད་ག་རེ་ཟེར་དགོས་རེད་འཛིན་སྐྱོང་ནང་ལ་ལས་ཀ་བྱེད་དུས་ཡིན་པ་ཡིན་ན་འདྲ་དེ་ག་ནང་བཞིན་གི་ཨ་སྤྱི་འཐུས་གི་ལས་ཀ་བྱས་པ་ཡིན་ན་འདྲ་ག་དུས་ཡིན་པ་ཡིན་ན་ཡང་ཨ་ནི་འཛམ་གླིང་ནས་ག་ས་ལ་བཞུགས་ཡོད་པའི་གི་རྒྱ་མི་ཚོ་མཉམ་དུ་འབྲེལ་བ་ཡོད་ཡོད་པ་ཡིན་དེ་ཡིན་དུས་ཨ་ང་ཐོག་མ་འདི།

ཨ་ནི་འབྲེལ་བ་མང་ཙམ་བྱས་དེ་ནི་གསར་འགྱུར་བརྒྱུད་ལམ་ཁག་གི་ནང་དུ་ལོ་ཨ་ནི་བོད་ཀྱི་གནས་ཚུལ་དེ་མང་པོ་ཅིག་ཐོན་ཐུབ་ཡ་དང་ཨ་ནི་དམིགས་བསལ་གྱི་གསར SBS གི་རྒྱ་ཡིག་གི་གསར་འགོད་པ་ད་ཧང་སར་ལ་གདན་འདྲེན་ཞུས་དེ་ནི་ཨ་ནི་བོད་དོན་ངོ་སྤྲོད་བྱེད་ཡ་གི་ཨ་ནི་གློག་བརྙན་མང་པོ་བཟོ་ཡ་དེ་ག་ནང་བཞིན་གྱི་མཛད་གཙོ་རྣམ་པ Australia ཕེབས་པའི་སྐབས་སུ་ཨ་ནི་གནས་ཚུལ་ཡོངས་རྫོགས་དེ་གསར་འགྱུར་བརྒྱུད་ལམ་ཁག་ལ་ཐོན་ཐུབ་ཡ་སོ་སོ་ཡིན་པ་ཡིན་ན་ཡང་ཨ་ནི་ག་དུས་ཡིན་པ་ན་གསར་འགྱུར་བརྒྱུད་ལམ་ཁག་གི་དྲི་བ་དྲི་ལན་ལ་ཨ་ནི་བོད་དོན་འགྲེལ་བཤད་རྒྱག་ཡག་ཨ་ནི་རྒྱ་ནག་སྐམ་ས་ནས་ཕེབས་པའི་དེ་ནི་རྒྱ་མི་གི་ག་རེ་ཟེར་དགོས་རེད་ད་ཅིག་ཐོག་ལའོ་རེད་དེ་ག་ནང་བཞིན་གི་གཞོན་སྐྱེས་ཤེས་ཡོན་ཅན་ཨ་ནི་རང་དབང་དམངས་གཙོ་ཅན་དམངས་གཙོ་དོན་གཉེར་བ་དེ་ག་ནང་བཞིན་གི་ཆོས་ལུགས་གི་ཐོག་ལ་རྡུང་རྡེག་བྱེད་མཁན་གི་ཐོ་ཕོག་མཁན་གི་རྒྱ་མི་མང་པོ་ཅིག་དང་འབྲེལ་བ་བཟོས་ཏེ་ཨ་ནི་མ་འོངས་པ་རུ་ད་ལྟའི་རྒྱ་རིགས་འབྲེལ་མཐུད་པ་གསར་པ་ཅིག་སླེབས་པ་ཡིན་ན་ཡང་ཁོ་ལས་ཀ་ཨ་མང་པོ་ཅིག་བྱེད་ཆོག་ཆོག་གི་ཨ་ནེ་རྨང་གཞི་རགས་པ་གཅིག་སྟེ་ཧ་ཅང་གི་ཡག་པོ་སྤྲོད་ཡ་ཀྱི་གནས་སྟངས་དེ་ཆགས་ཀྱི་ཡོད། ཐོག་དེ་དང་ཨ་ནེ་ཆབས་གཅིག་ཏུ་སོ་སོ་སྔོན་མ། ཨ་ཨ་རྒྱ་གར་དུ་ཡོད་པ་ཡིན་ན་ཡང་ག་དུས་ཡིན་པ་ཡིན་ན་ཡང་དེ་ནི་ཐའེ་ཝན་དུ་ཚུད་ན་ཐེངས་མང་པོ་ཨ་བཅར་ཡག་གི་གོ་སྐབས་བྱུང་པ་དང་ཐའེ་ཝན་གྱི་མཐོ་སློབ་ཁག་གི་ནང་དུ་གཏམ་བཤད་བྱེད་ཡ་དེ་ག་ནང་བཞིན་གྱི་ཤེས་ཡོན་ཅན་མཉམ་དུ་བགྲོ་གླེང་ཚུགས་ཡ་ཨ་ནེ་ཆབ་སྲིད་ཀྱི་མི་སྣ་མཉམ་དུ་ཐུག་ཡ་དེ་འདྲ་ཡིན་པའི་ཐའེ་ཝན་ནས་ཡིན་པ་ཡིན་ན་ཡང་ཨ་ནེ་འབྲེལ་བ་མང་པོ་ཅིག་སྔོན་མ་ནས་བཙུགས་ཡོད་པ་ཡིན་དུས་མ་འོངས་པར་ཐའེ་ཝན་གྱི་དོན་གཅོད་ཀྱི་ལས་གནས་གི་ཐོག་ལ་ཨ་ནི་བཅར་སྐབས་ཡང་ཨ་ནི་ལས་སྐབས་ལ་དཀའ་ངལ་ཆེན་པོ་དེ་འདྲ་ཨར་འཕྲད་ཀྱི་མ་རེད་བསམ་གྱི་འདུག་དེ་ཡིན་དུས་ནི་དེ་རིང SBS གསར་ཁང་གི་ནས་ཨའོ་བཅར་འདྲི་གནང་བ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་ལགས་སོ་ཐུགས་རྗེ་ཆེ། ལགས་སོ་སྐུ་ངོ་ལགས་ཨ་ནི་དེ་རིང་དུས་ཚོད་བཏོན་ནས་བཅར་འདྲི་ལན་འདེབས་གནང་བ་ཐུགས་རྗེ་ཆེ།
དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲུང་ཡིག་ཚང་ནས་ཨོ་སི་ཁྲུ་ལི་ཡ་ཡི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་རྒྱ་རིགས་འབྲེལ་མཐུད་པ་འབའ་པ་སྐལ་བཟང་རྒྱལ་མཚན་མཆོག་ཐེ་ཝན་སྐུ་ཚབ་དོན་གཅོད་དུ་བསྐོ་བཞག་རྩ་དོན་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་དང་པོ་ཚེས་བཞི་ཉིན་ལས་ཁུར་མགོ་འཛུགས་གནང་དགོས་ཞེས་བཀོད་ཁྱབ་གནང་ཡོད་པ་རེད། རྣམ་པ་ཚོས་བཅར་འདྲི་གི་ལེ་ཚན་དེ་གསན་པར་བཀའ་དྲིན་ཆེ། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།